དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ

ཨོ། སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི། རེ་ཌི་ཡོ་ནང་ནས་མི་མང་ལྷན་རྒྱས། གསན་ཞུ་རོགས་གནང། འདི་ལས་རིམ་འདི་ཆུ་ཚོད་ཕྱེད་ཀ།

མི་མང་རྣམ་པ་ཚོ་འདིའི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐུར་ས་གི་རྒྱ་དེ་འདི་རུ་ཡོད་ཡིག་སྐུར་ས་བརྒྱག་དེ་ལས་རིམ་ཨ་ས་གི་བ་ནི Post Box Number གཅིག་ཀླད་ཀོར་གཉིས་བདུན་དགུ Kathmandu Nepal ལས་རིམ་སྐུར་ས་ཡི་བ་ཐེངས་གཅིག་གསན་རོགས་གནང་ལས་རིམ་ཨ་ས་གི་བ་ནི

ད་ང་དེ་རིང་གི་འདི་གི་ལས་རིམ་འདི་ཁྱེད་ཚོ་མི་མང་ཚང་མ་གི་དོན་ལ་གནང་བའི་སྒང་ལ་ཕུལ་བའི་སྒང་ལ། ད་ཡང་ཡབ་ཡེ་ཤུ་གི་འགྲོ་སྟངས་དང་ཡབ་ཡེ་ཤུ་གི་ཐོག་ལ་སྨོན་ལམ་གཅིག་ཞུ་གི་ཡིན་ནོ་རྗེ་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་འགྲོ་སྟངས་ལ་ཕྱག་འཚལ་ལོ་རྗེ་ཡབ་ཡེ་ཤུ་གི་གསུངས་པའི་གསུང་རབ་དང་དཀོན་མཆོག་གི་འགྲོ་སྟངས་འདི་མི་མང་ཚང་མ་གི་བར་ལ་འདི་གི་བོད་སྐད་གི་ཧ་གོ་གི་མི་མང་ཚང་མ་བར་ལ་སླེབས་རོགས་གནང་རྗེ་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་མིན། རེ་ཌི་ཡོ་ཉན་མཁན་གི་མི་མང་འདི་ནི་དུས་ཚོད་འདི་ནི་ཨ་ས་གི་བ་ནི་གི་ལས་རིམ་རེད་དཀོན་མཆོག་གི་ཞིང་ཁམས་སེམས་དཔའི་གི་འགྲོ་སྟངས་གི་ལག་གྱི་ལ་དུས་ཚོད་འདི་དེ་མི་མང་གི་ཉིད་ལ་གནང་རྒྱུ་ཡིན་པ་རེད། དེ་རེ་ཌི་ཡོ་ཨ་ས་གི་བ་ནི་ལས་ནས་རང་གི་གོ་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡང་འབྱོར་གི་ཡོད་མེད་རེད་ཉིན་ཡིག་གཞིས་ལེན་དུ་ཡོད་པ་རེད་ད་དེ་གི་ལ་ཡི་ལ་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་རྗེ། ཡབ་ཡེ་ཤུ་གི་དོན་གི་འགྲོ་སྟངས་དེ་གི་ཐོག་ལ་དེ་རིང་ཡང་ང། ག་ལ་ཧ་ཐི། ལེའུ་གསུམ་པའི་གི་ནང་ལ་ཡོད་པའི་གི་གསུང་རབ་དེ་མི་མང་ཚང་མའི་གི་བར་ལ། གསུང་རབ་གསུང་གི་གསུང། བྱོན་པའི་གི་ནང་ལས་ཁོང་ཚོའི་གི་གང་གསུངས་པའི་གི་གསུང་རབ་དེ་ངས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་གི་ཡོད་དོ་ཅེས་གསན་ཞུ་རོགས་གནང། དེ་ཡི་ཕྱིར་རེ་པ་འུ་ལུ་ང་ཡིས་ཁྱེད་ཀྱིས་ཁྱེད་ཕྱི་པ་རྣམས་ཀྱི་དོན་དུ་མཱ་ཤི་ཀ་ཡི། མཱ་ཤི་ཀ་ཡེ་ཤུ་ཡི་བཙོན། བཙོན་པ་བྱུང་སྟེ། ཚེ་གཅིག་གི་ཁྱོད་རྣམས་ཀྱི་དོན་དུ་དཀོན་མཆོག་གི་ཐུགས་རྗེ་ང་ལ་གནང་བའི་གི། བསྒྲགས་ཅི་མཛད་པ་ཁྱོད་ཀྱིས་གོ་ཡིན་ན། གསང་བ་དེ་མངོན་དུ་ཕྱུང་སྟེ་ང་ལ་བསྟན་པ་ཡིན་པར། སྔ་བར་ཡང་ཚིག་ཉུང་དུ་བྲིས་པས་འདི་ཁྱོད་རྣམས་ཀྱིས། ཀློག་ན་མཱ་ཤི་ཀ་ཡི་གསང་བ་ལ། གོ་བའི་གི་ཤེས་རབ་ང་ལ་གང་ཡོད་པའི་གི་ཐོས་པར་ནུས་སོ། གསང་བ་འདི་ནི། སྔོན་གྱི་དུས་སུ་མི་ཡི་བུ་རྣམས་ཀྱིས་ཤེས་ཤེས་པར་མ་བྱས་ཀྱི། ད་ལྟ་མི་སྣ་དམ་པ་དང། ལུང་བསྟན་པ་རྣམས་ལ་ཐུགས་ཉིད་ཀྱིས་མངོན་མངོན་པར་བྱུང་སྟེ། དེ་དག་དེ་འཕྲིན་བཟང་གི་སྒོ་ནས། ཕྱི་པ་རྣམས་ཡེ་ཤུ་མཱ་ཤི་ཀ་ཡི་ངང་ནས་ཁོང་གི་ཞལ་གྱིས་བཞེས་པའི་གི་ནོར་སྐལ་མཉམ་པ་དང། ལུས་གཅིག་ཡི་ཡན་ལག་དང། ཆ་མཉམ་པ་ཐོབ་མཁན་ཡིན་ནོ། བདག་དཀོན་མཆོག་གི་ཐུགས་རྗེ་ཡི་བཀའ་དྲིན་དང་ཁོང་གི་དབང་གི་ནུས་པ་བཞིན་དུ་ང་ལ་གནང་བས། ང་ཡང་འཕྲིན་བཟང་དེ་ཡི་ཞབས་ཏོག་པར་གྱུར་ཏོ། སྐྱེ་བོ་དམ་པ་ཐམས་ཅད་ལའང་ང་ཆུང་བ་ཡིན་ཀྱང་མཱ་ཤི་ཀ་ཡི་ནོར་རྫས་བསམ་གྱིས་མི་ཁྱབ། པ། ཕྱི་པ་རྣམས་ལ་བསྟན་པ་དང། དཀོན་མཆོག་གིས་ཡེ་ཤུ་མཱ་ཤི་ཀ་ཡི་དོན་ཇི་ཡོད་པའི་ཐམས་ཅད། བཀོད་པ་དེ་ཡི་ནང་ནས་ཐོགས་པ་མེད་པ་ནས་སྤང་བའི་གི་ཕྱིར་རེ་བའི་གི་གྲངས། གྲངས་བྱས་པ་དེ་ཅི་ཡི་ཡིན་པ། མི་ཐམས་ཅད་ལ་གསལ་པོར་བྱས། གསལ་པོར་བྱས་པ། ཐམས་ཅད་ཀྱི་ཆོས་ཚོགས་ཀྱིས་ནི་དཀོན་མཆོག་གི་ཡེ་ཤེས་རྣམ་པ་མང་བ་འདི། ཤེས་སུ་གཞུག་པའི་ཕྱིར་རོ། དེ་བཞིན་དུ་ཁོང་གིས་ཐོག་མ་མེད་པ་ནས། ཐག་བཅད་ནས། མ་ཤེས་བཀའ་ཡི་ཤུགས་ངན་རྣམས་ཀྱིས་གཅོད་བུ་ཡི་ནང་ནས་གྲུབ་པར་མཛད་དེ། ད་ངན་རྣམས་མ་ཤེས་བཀའ་ཡི་སྡེ་ལ་དད་པ་ཆེ་ན་ཁྱོད་རང་གི། ང། རྣ། བློ་སྟེང་དང་ཡབ་དང། འཇལ། འཇལ་བྷི་བྷའི་ཐབས་དང། སྙིང་སྟོབས་ཐོབ། དེ་ཡི་ཕྱིར་ང་ལ་ཁྱེད་ཅག་གི་དོན་དུ་སྡུག་བསྔལ་བྱུང་བས་སྡུག་བསྔལ་དེ་ཁྱོད་རྣམས་ཀྱི་གྲགས་པ་ཐོབ་པའི་རྒྱུ་ཡིན་པས། སྙིང་མ་ཆུང་ཞིག་ཅེས་ཞུ་ཞུ། དེ་ཡི་ཕྱིར་ང་ཡབ་ཀྱི་དྲུང་དུ་པུས་མོ་ས་ལ་བཙུགས་ཏེ། ཁོང་གི

སྒོ་ནས་མཱ་ཤི་ཀ་ཁྱེད་ཅག་གི་ནང་ནས་བཞུགས་ཏེ་ཁྱེད་ཚོ་བྱམས་པའི་ངང་ནས་བཙུགས་ནས་རྩ་བ་སྐྱེས་པ་དེ་ཁྱེད་ཅག་ལ་གནང་བའི་གསོལ་བ་འདེབས་སོ། དེ་ནས་ཞེང། རིང་ཁྱད་དང། གཏིང་ཟབ་ཁྱད་དང་མཐོ་ཁྱད་ཅི་ཡིན་པ་ཁྱེད་ཅག་གིས་མི་དམ་པ་ཐམས་ཅད་དང་མཉམ་དུ་སྡོད་དེ་མཱ་ཤི་ཀ་ཡི་བྱམས་ཐུགས་བསམ་གྱིས་མི་ཁྱབ་པ་ཤེས་པར་འགྱུར་རོ། ཁྱེད་ཅག་དཀོན་མཆོག་གི་གང་བ་ཉིད་ཚང་མ་ཙམ་དུ་ཁྱབ་པར་འགྱུར་བའི་ཕྱིར་རོ། འོ་ན་དཀོན་མཆོག་རང་གི་མཐུ་སྟོབས་ངེད་རྣམས་ཀྱི་ནང། ནང་ན་ལས་མཛད་ཅིང། ངས་ཞུས་པ་དང་བསམ་པ་ཐམས་ཅད་ལས་ཤིན་ཏུ་ལྷག་པར་རྒྱ་ཆེ་བ་མཛད་པར་ནུས་པའི་ཁོང་ལ་དུས་རྒྱུན་དུ་མི་རབས་ཐམས་ཅད་དུ། ཆོས་ཚོགས་ནས་ཡེ་ཤུ་མཱ་ཤི་ཀ་ཡི་ངང་ལ། བསྙེན་བཀུར་བྱེད་པར་ཤོག་ཅིག། དེ་ཡི་ཕྱིར་ང་རང་འགོ་གཙོ་བོ་ཡི་ངང་ལ་བཙོན་པ་ཡིན་པས་ཁྱེད་ཅག་ལ་བསླབ་བྱ་འདི་བསྟན་ནོ། ཁོང་གིས་ཁྱོད་རྣམས་བོས་པའི་གི་དོན་དང་མཐུན་པར་བྱེད་པ་ཡང་སྤྱོད་ཅིང་ཀུན་ལས་ང་རྒྱལ་མེད་པར་དུལ་ཞིང་ངང་རིང་བའི་སྒོ་ནས་གཅིག་གིས་གཅིག

ཁྲུས་གཅིག། ཐམས་ཅད་ཀྱི་ཡབ་དང་དཀོན་མཆོག་གཅིག་གིས་ཐམས་ཅད་ཀྱི་སྟེང་ན་བཞུགས། ཐམས་ཅད་དུ། བརྒྱུད་དེ་གཤེགས་ཐམས་ཅད་ཀྱི་ནང་ནས་བཞུགས་པ་ལགས་སོ། ངེད་རྣམས་ཀྱི་ནང་ནས་རེ་རེ་ལ་མཱ་ཤི་ཀ་ཡི་གནང་སྦྱིན་གྱི་ཚད་བཞིན་དུ་བཀའ་དྲིན་གནང་བ་ཡིན། དེ་ཡི་ཕྱིར་ཁོང་གིས་འདི་སྐད་དུ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ།

དེ་ཡི་སྐབས་ཡ་ཧོ་བ་ཡིས་མོ་ཤེ་ལ་ཁྱེད་ལངས་ནས་རི་ནས་བབས་ཤིག་ཁྱེད་ཀྱིས་མི་ཡུལ་ནས་འདིར་ཁྲིད་པའི་མི་མང་པོ་བཤས་ནས་ངས་ཁོ་ཚོ་བཀའ་གནང་ནས་ལམ་དེ་ལས་མྱུར་དུ་གྱུར་ཏེ། ཁོ་ཚོས་བེའུ་ཞིག་ལུགས་སུ་བཏང་ནས་དེ་ལ་ཕྱག་ཕུལ་ཏེ། མཆོད་པ་ཡང་ཡང་ཕུལ་ནས། ཀྱེ་ཡིར་ཨེལ་ཁྱེད་མི་སེར་ཡུལ་ནས་ཡར་ཁྲིད་པའི་ལྷ་རྣམས་ནི་འདི་ཡིན་ཡང་སྨྲས་སོ་ཞེས་གསུངས། སླར་ཡང་ཡ་ཧོ་བ་གིས་མོ་ཤེ་ལ་ངས་མི་འདི། ཚོ་ལ་བལྟས་ནས། སྐྱེ་བོ་མི་དཀྱུས་འགྱོགས་པོ་ཞིག་རེད། དེ་བས་ན་ང་ཡི་ཁྲོ་བ་དེ་དག་གི་ཕྱོགས་སུ་འབར་ཞིང་ངས་དེ་དག་མེད་པར་བཟོས་པའི་ཕྱིར་ང་ལ་མ་དགག་ཞིག་ངས་ཁྱོད་མི་རྒྱུད་ཆེན་པོ་ཞིག་ཏུ་བཟོ་བར་བྱའོ་ཞེས་གསུངས་པ་རེད། མོ་ཤེས་ཡ་ཧོ་བར་རང་གི་བླ་ན་མེད་པའི་དཀོན་མཆོག་གི་ཞལ་ངོར་ཞུ་བ་ཡང་ཕུལ་བ་རེད། ཡ་ཧོ་བ་ཁྱོད་ཀྱི་མཐུ་སྟོབས་ཆེ་བ་དང་ཕྱག་མཐུ། ངན་གྱི་ཁྱོད་ཀྱི་ཡིན་པའི་མི་འདི་མི་སེར་ཡུལ་གྱི་ཕྱི་རོལ་དུ་ཁྲིད་པ་འདི་ཡི་ཐོག་ཏུ་ཁྱེད་ཀྱི་ཐུགས་ཁྲོ་བ་ཅི་ཡི་ཕྱིར་མཛད་པར་དགོས། མི་སེར་རྣམས་ཀྱིས་དེ་ཚོ་ལ། བཀྲ་མ་ཤིས་པ་བྱུང་བ་དང། རི་ཁྲོད་དུ་བསད་ཅིང་ས་གཞི་ཡི་སྔུན་ནས་མེད་པར་མཛད་པའི་ཕྱིར་ཁོང་གིས་དེ་ལྟར་ཕྱི་རོལ་དུ་ཁྲིད་དོ་ཅེས་ཟེར་རྒྱུ་ཅི་ལ་བྱུང་དགོས། ཁྱེད་ཀྱི་ཐུགས་ཁྲོས་པའི་མེ་ལས་ཕྱིར་ལོག་ཅིག། ཁྱེད་ཀྱིས་མི་དེ་ལ་ངན་པ་དེ་མི་མཛད་པའི་ཐུགས།

ངས་ཁྱེད་ཀྱི་བུ་རྒྱུད་ནམ་མཁའི་སྐར་མ་རྣམས་ཀྱི་གྲངས་ཙམ་དུ་སྤེལ་གྱི་ཡིན། ངས་ཞལ་བཞེས་མཛད་པའི་ཡུལ་ཐམས་ཅད་ཁྱེད་ཀྱི་བུ་རྒྱུད་ལ་སྟེར་བར་བྱ་ཞེས་གསུངས་པ་བཞིན་དུ་དེ་དག་ལ་རྟག་ཏུ་གནང་བའི་ནོར་རྒྱལ་སྐལ་དུ་ཐོབ་ཡོང་ངོ། ན་མ་ཞེས་མོ་ཤེས་ཞུས་སོ་ཡ་ཧོ་བཱ་ཡི་ཐུགས་ལ་ཉིད་ཀྱི་མི་སྡེ་ལ་ངན་པ་བྱས་ཞེས་དགོངས་པ་ལས་ཐུགས་གྱུར་ཏོ། མོ་ཤེ་ཕྱིར་ལོག་ཅིང། རི་ལས་བབས་པ་དང། དཔང་པོ་ཡི་རྡོ་ལེབ་གཉིས་ལག་ཏུ་ཁྱེར་ཏེ། རྡོ་ལེབ་ནང་གི།

ཀྱིས་ཀྱི་སྒྲ་འདུག་ཅེས་ཟེར་བ་རེད་དེ་ན་རེ། དེ་ནི་ཐོབ་ཤིན་སྦིག་གི་སྒྲ་དེ་མ་ཡིན། ཕམ་པ་རྣམས་ཀྱི་སྒྲ་ཡང་མ་ཡིན་གྱི་ངས་ནི་གཞས་བྱེད་པ་རྣམས་ཀྱི་སྒྲ་ཐོས་སོ། ཚོགས་རང་དང་ཉེ་བར་སླེབས།